དེང་སྐབས་བོད་ནང་རྒྱ་ནག་གཞུང་གིས་ངོ་ལྐོག་གཉིས་ནས་དམ་དྲག་ཆེན་པོ་བྱེད་བཞིན་པས། ཆེས་དར་ཁྱབ་ཆེ་བའི་དྲ་རྒྱའི་དུས་སྐབས་འདིར་བོད་ནང་གི་མཚོ་སྔོན་ཞིང་ཆེན། མཚོ་ལྷོ་ཁུལ་མང་ར་རྫོང་ཐར་ཤུལ་ཞང་ནས་ཡིན་པའི། བོད་རིགས་གཞོན་སྐྱེས་དབྱིབས་ལ་ཚེ་རིང་ཟེར་བ་ཞིག་འཛིན་བཟུང་དོ་དམ་བྱས་ཡོད་ལུགས། རྒྱ་ནག་གི་གསར་འགྱུར་བརྒྱུད་ལམ་ནང་པར་རིས་དང་བཅས་གནས་ཚུལ་སྤེལ་ཡོད་པ་དང། ཆབས་ཅིག་བོད་ནང་གི་ས་གནས་བོད་མི་ཞིག་ལ་གནས་ཚུལ་དང་འབྲེལ་བའི་སྐོར་ལ་སྐད་ཆ་དྲིས་པར་གསུངས་དོན།
ལ་ཚེ་རིང་ང་གཉིས་སྡེ་བ་གཅིག་ཡིན་ནི་མ་རེད་ད། ཁ་རྩང་དེ་རིང་ད་ཁོའེ་ཧྲིག་གི་ནང་ནས་དེ་གི་བཟུང་བཏང་ཟེར་དེ་མོ་བྱེད་དགོས་གི། ད་དོན་དག་མེད་ལ་མྱི་མང་བ་དེ་གི་བཟུང་ཡི་དེ་གི་གུག་ད་དེ་གི་བཟུང་བཏང་བདེན་གྱི་རེད་པ། གང་རུང་དཔོན་པོ་ལ་དེ་མ་ར་ཡོང་བ་སྡེ་བ་གི་ནང་ནས་དེ་གི་ད་རྒྱལ་ཁབ་ལ་དགའ་དགོས་ཟེར་དེ་མོ་དེ་མང་བྱེད་དགོས་རེད་ད། ད་དེ་ཆོ་འོ་དེ་ཆོ་མ་དགའ་ཡོད་ནམ་རྒྱལ་ལ་དེ་གི་བསྟན་ཆོག་ན་ད་རང་བཟུང་ཆོག་གི་ད་དྭངས་སང། ཁོང་གིས་གསུངས་དོན་ལྟར་ན་དབྱིབས་ལ་ཚེ་རིང་ཟེར་བ་ཞིག་འཛིན་བཟུང་བྱས་འདུག་ཟེར་ནས། མགྱོགས་འཕྲིན་གྱི་འཕྲིན་སྟེགས་སུ་གནས་ཚུལ་སྤེལ་ཡོད་པ་མཐོང་སོང་ལ། ཡིན་ན་ཡང་ཁོང་དང་དབྱིབས་ལ་ཚེ་རིང་གཉིས་སྡེ་བ་མི་འདྲ་བའི་སྟབས་ཀྱིས། དབྱིབས་ལ་ཚེ་རིང་ལགས་ཁོང་གིས་ངོ་ཤེས་འདྲ་མིན་པ་དང། སྤྱིར་ན་ད་ལྟ་སྔོན་ཆད་དང་མི་འདྲ་བར་འཚོ་བའི་ཆ་རྐྱེན་ཡག་རུ་འགྲོ་ཡོད་པ་དང་སྐབས་བསྟུན་དཔལ་འབྱོར་འཚོལ་སྒྲུབ་ལ་དཀའ་ངལ་ཆེ་རུ་འགྲོ་གི་ཡོད་པ་རེད་ལ། ཡང་ཕྱོགས་གཅིག་ནས་རྒྱལ་ཁབ་ཀྱི་གཞུང་གི་མི་སྣ་འདྲ་མིན་མངགས་ནས། སྡེ་བ་སོ་སོ་གི་ནང་ལ་རྒྱལ་ཁབ་ཀྱི་ཁྲིམས་སྒྲིག་སྐོར་ནས་ཚོགས་འདུ་ཡང་ཡང་འཚོགས་ཀྱི་ཡོད་པ་རེད། མེས་རྒྱལ་ལ་དགའ་ཞེན་དང་ཏང་གི་བཀའ་གསུང་ཅི་སྒྲུབ་དགོས་པ། ཡོད་ཚད་གུང་ཁྲན་ཏང་གི་བཀའ་དྲིན་ཡིན་པ། ཐ་ན་མང་ཚོགས་ལ་རང་དབང་གི་སྒོ་ནས་བསམ་ཚུལ་ཞིག་བཤད་པའི་དབང་ཆ་ཡང་ཡོད་པ་མ་རེད་ལ། ཏང་གིས་གང་བཤད་པ་དེ་ལྟར་དུ་ལག་ལེན་བསྟར་དགོས་གི་རེད། དེར་བརྟེན་ཕྱི་གསལ་ནང་གསལ་ཅི་ཡང་མེད་པའི་སྒོ་ནས་བོད་མི་མང་པོ་ཞིག་དོན་མེད་ལ་འཛིན་བཟུང་བཀག་ཉར་གྱི་གནས་ཚུལ་བསྟུད་མར་བྱུང་གི་ཡོད་པ་རེད་ལ། དབྱིབས་ལ་ཚེ་རིང་ཡང་དེའི་ནང་གི་གཅིག་ཡིན་ནི་རེད་ཅེས་དང། འོ་ད་དེང་སང་ཅ་ལག་ལ་དེ་ཉོས་ན་ཁོའེ་ཧྲིག་གི་ནང་ནས་ཧ་ཏུ་ཉོ་གི་ད་བར་ད་ཅ་ལག་ཉོས་དེ་གི་ནང་ནས་རྫུས་མ་ལ་ཡོད་ནར་ངོ་མ་ལ་ཡོད་ནར་ད་ཁ་ཤི་སུ་ཡང་གནང་ཐར་རང་དེ་གི་རྒྱག་རེས་ཅིའི་ནང་ནས་འཛིང་རེས་ཐག་ད་དེ་གི་ཁྲེ་ཀུན་ལ་ཡོད་གི་གནང་ནས། ཁོང་གིས་མུ་མཐུད་དུ་གསུངས་དོན་ལྟར་ན་དེང་སྐབས་མགྱོགས་འཕྲིན་གྱི་ལམ་ནས་རོང་འབྲོག་མང་ཚོགས་ཕལ་ཆེ་བས་ཅ་དངོས་མང་པོ་ཉོ་སྒྲུབ་བྱེད་བཞིན་ཡོད་པས་དངོས་ཟོག་མངགས་ཉོ་ལ་ཡང་ཧ་ཅང་སྟབས་བདེ་རུ་སོང་ཡོད་པ་རེད་མོད། སྟབས་བདེ་ཇི་ཙམ་གྱིས་ཡོད་པ་དེ་ཙམ་གྱིས། ཅ་དངོས་སྡུག་རྫུན་གྱི་གནས་ཚུལ་ཡང་མང་པོ་བྱུང་གི་ཡོད་པ་རེད། དམིགས་བསལ་མགྱོགས་འཕྲིན་གྱི་ལམ་ནས་བོད་མི་ལ་ལ་ཞིག་གིས་དོན་དངོས་མིན་པའི་ཁ་འཛིང་ལག་འཛིང་གི་འཁྲབ་སྟོན་བྱས་ཏེ། དྲ་ལམ་ནས་མི་ཚོགས་བསྡུས་ནས་ཚོང་རྒྱག་མཁན་ཡང་བྱུང་གི་ཡོད་པ་རེད་ལ། ཐ་ན་སྨྱོ་བཤད་དང་བཙོག་བཤད་བྱས་ནས། དྲ་ལམ་ནས་ཉིང་ལེན་མཁན་ཀྱང་ཡོད་པ་རེད། འདས་པའི་ལོ་ཤས་ཀྱི་རིང་ལ་དྲ་ལམ་ནས་ཅུང་མིང་གྲགས་ཡོད་མཁན་བོད་མི་ཕལ་ཆེ་བ། ས་གནས་སོ་སོའི་ཉེན་རྟོག་ཁང་དུ་འབོད་འགུག་གིས་ཡི་གེ་བྲིས་ཏེ་ས་ཡིག་རྒྱག་བཅུག་ཡོད་པ་རེད་ལ། དུས་ལྟར་དུ་ཉེན་བརྡ་ཡང་འབྱོར་གི་ཡོད་པ་རེད། དེ་ནི་བོད་ནང་ལ་མཚོན་ན་དམ་དྲག་གི་གནས་སྟངས་གཅིག་རེད་ལ། ཡང་ཕྱོགས་གཞན་ཞིག་ནས་ཉེན་རྟོག་པས་བོད་མི་ལ་ལ་ཞིག་འཛིན་བཟུང་བྱས་རྗེས། དྲ་ལམ་དུ་སྤྱི་བསྒྲགས་ཡི་གེ་ཐུང་ཐུང་ཞིག་ལས་སྤེལ་གྱིན་མི་འདུག་མོད། ཁྲིམས་འགལ་ནག་ཉེས་ཅི་བསགས་དང། ཡང་ན་ཁྲིམས་ལུགས་དང་མཐུན་པའི་འདྲི་གཅོད་སོགས་ཅི་ཡང་ཡོད་པ་མ་རེད་ལ། ནག་ཉེས་ཉེས་འགེལ་གྱི་རྣམ་པ་ཡང་མང་པོ་བྱུང་གི་ཡོད་པ་རེད། དམིགས་བསལ་ད་ལྟ་ལོ་གསར་བ་ཚེས་ལ་ཉེ་སྟབས། བོད་མི་ཚོའི་འགྲོ་འདུག་སོགས་ལ། རྒྱལ་ཁབ་ཀྱི་ལྟ་རྟོག་དང་དམ་དྲག་ཆེ་རུ་སོང་ཡོད་པའི་སྐབས་ཤིག་རེད་ཅེས་སོགས་འགྲེལ་བརྗོད་གནང་སོང། དེ་དང་ཕྱོགས་མཚུངས་གོང་བརྗོད་གནས་ཚུལ་འདི་ཟླ་འདིའི་ཕྱི་ཚེས་བཅུ་དྲུག་ཉིན་རྒྱ་ནག་གི་དྲ་རྒྱའི་ནང་ཡོངས་ཁྱབ་གསལ་བསྒྲགས་སྤེལ་ཡོད་པའི་ནང། ནང་དོན་གཙོ་བོ་ནི་བོད་རིགས་ཡུལ་ལྷ་ཚེ་རིང་ལགས་ཀྱིས་འཕྲིན་སྟེགས་བརྒྱུད། རིན་གོང་ཆུང་ཆུང་གིས་བོད་ལུགས་སྡོད་གུར་དང་གློག་ཆས་རིགས། དབྱར་རྩྭ་དགུན་འབུ་བཅས་ཚོང་ལས་བྱེད་ཀྱི་ཡོད་ལུགས་ཀྱིས། མི་ལ་མགོ་སྐོར་བསླུ་བྲིད་བྱས་ཏེ་འཛིན་བཟུང་བྱས་པ་ཡིན་ལུགས་དང། གཅན་ཚ་རྫོང་ཉེན་རྟོག་པས་གསང་བའི་ངང་རྟོག་ཞིབ་ཀྱིས་ཁོང་ཚོས་ཤེས་རྟོགས་བྱུང་ཡོད་ལུགས་སོགས་འཁོད་ཡོད་པ་རེད་འདུག་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་ཀུན་བཟང་བསྟན་འཛིན་ཡིན།